བདེ་གི་གུ་ལ་ཆེ་གི་ཧ་གོ་ནི་གི་དན་ལུ་ཆེ་གི་ལ་བ་ཡུལ་མི་གི་རེ་དི་ཨོ་ར་བེ་རུ་དི་ཟི་མེ་གི་དོ་རུ་ར་ཆེ་གི་ཁ་བྱི་དི་ཏའོ་རུ་བྱི་བ་ཆིན་ཆེ་གི་ལ་བ་ལུ་ཡུལ་མི་གི་མུ་བ་ལ་ར་བེ་རུ་དི་ཁ་ལ་ཆེ་གི་དི་ཟི་མེ་གི་ལུ་ཇུ་དི་ཚུ་ཧ་གོ་སུབ་སི་སུ་ནི་ཨི་ཁ་ཆེ་བ་ར་ང་ཅེ་མི་དི་ཚུ་གི་དོང་ཁལ་མ་ལམ་ཇོ་དི་མེ་མ་ལུ་དི་ཟི་མེ་ཐ་རིན་ས་ལི་ཨོ་མི་གི་མི་དི་ཚུ་ལུ་མེ་མ་ལུ་ཡེ་ནེ་ཆི་ན་ར་གོམ་གོམ་ས་ར་ནམ་མ་སམ་མེ་གི་དབུས་ན་ཐན་ལྡན་པའི་འོ་མའི་མིག་འདི་ཚོ་ལུ་ལོག་ཅི་ལོག་ཅི་ར་ཁོ་གི་ཁྲ་འདི་ཚོ་བཅད་དེ་སྦས་འདི་ར་ད་གོ། ད་ཁྲ་འདི་ཚོ་ང་གཅིག་གི་ཡ་ད་མ་འཇོག་ད་ལུ་ནམ་མ་སམ་མེ་གི་འདི་ཚོ་མེ་གི་ང་གཅིག་གི་དུང་ཡིག་འདི་ཚོ་པའོ་ཨིན་མེ་ན། འདི་ཚོ་མེ་དུང་ཡིག་འདི་ནམ་མ་སམ་མེ་པ་འདི་ཡོབ་ད་ལུ་འདི་གི་ནམ་མ་སམ་མེ་ཚེབ་ཚི་ཚི་དོ་སུ་མེ་ང་གཅིག་གི་འདི་ཚོ་མེ་ནོག། དེ་པའི་ཡོབ་རུ་ཆི་བས་ཆིན་ཆེ་ཕམ་པིན་ཆ་འདི་ཚོ་གི། སྨན་མ་ས་དར་མ་ར་ཁྱེད་ཀྱི་ཡ་སྨན་ཁ་ན་སོང་ཡང་བྱིས་པ་ཁྱེད་ཀྱི་དྲུང་ཆོ་ལུ་བསྟན་འདི་གི་བས་ཁྱེད་ར་གི་ཤ་གི་ལུས་འདི་ག་ཏི་སོང་སོ་གི་ལས་གཞོམ་གྱི་བེའུ་འགའ་མ་བེ་ནི་གི་བསྟན་ལུ་ཁྱེད་ཀྱི་ཡ་དྲུང་ཆོ་ལུ་ཁྱེད་ཀྱི་བསྟན་གོ་དེ་ལས་བེ་ཅམ་གྱི་ཡ་དྲུང་ཆོ་གི་ཡང་བྱིས་པ Doctor གི་ང་ཁྱེད་ལུ་བྱིས་མི་གི་སྨན་གི་གོ་ལས་བས་འདི་སྨན་འདི་ང་ཁྱེད་ཀྱི་ཀྲིག་ཀྲིག་བེ་དུས་སྐབས་འདི་ན་ལུ་ང་ཁྱེད་ཀྱི་ས་འདི་འོང་གོ་འདི་སུ་མེ་ས་འདི་ཇོ་བོ་རུ་ཆུ་བེ་ཅིན།

ད་འདི་གི་སྐོར་ལས་ད་རེས་ཀྱི་ལས་རིམ་གྱི་ནང་བཞིན་ང་བཅས་ཚུ་ག་ར་ལུ་སྣ་མ་སེར་མོས་ཀྱི་ལས་གཞོམ་གྱི་སྐོར་ལས་ང་བཅས་ཀྱི་ལབ་དེ་བའི་ཡུལ་ཤུལ་དར་མ་ར་ང་བཅས་སྨོན་ལམ་ཞུ་གས་རྩ་དགེན་གཙོ་བོ་ཡུལ་ཤུལ་མ་ཤི་ཀ་བྱམས་མདའ་སྤུན་སིམ་དེ་ཚུ་འདི་ཚུ་མེ་གི་ཕ་བུ་རྗེ་འདི་ཚུ་ག་ར་ལུ་ལས་གཞོབ་སྦས་དེ་སྣ་མི་སྐོར་ལས་པའི་ལས་ཤ་བཀའ་དྲིན་ཆེ་ཚེ་ཞུ་ནི་ཨིན། འདི་མིན་ཚེ། འདི་ཕམ་པིན་ཆ་དུས་ཚོད་ཀྱི་སེམས་ཀྱི་ནང་ན་ལེ་ར། ཁྱོད་ཚོ་ཆོས་ཀྱི་སེམས་ན་ལ་ར་ཁོང་གི་ཐུགས་སྙིང་ན་ར། ཛི་འདི་ཟུ་མེད་ཀྱི་སེམས་པའི་གཞུག་འདི་ཡོད་པི་གོ་ལེ་བའི་ལེ་ཤ་ཀ་དྲིན་ཆེ། འདི་མེ་ལམ་ཡུལ་ཤུལ་གྱི་ཚེ་ན་ཤུ་ནི་ཨ་མེན། ད་རེ་ང་ཁྱེད་ཚོ་གི་ད་མ་ར་ང་ཚའི་ཁ་ལབ་གོ་ལོ།

འདི་ཕྱ་རོལ་འདི་ལྟོ་ས་འདི་ཅི་གི། ཁོ་རྣམ་ས་སེམས་དགའ་འམ་ག་མི་དགའ་མེད་ན། ཨཱ་ནི་ཅོ་ཅི་པེ་ར་བྷམ་པི་ཕྱ་ཕྱ་རོལ་ལྟོ་ཙ་འདི་ཆུ། ནམ་ཅི་ར་བེ་རུ་ར་ང་ཅི་ཚུལ་གྱི་འབྲིང་འདི་བེ་ང་གི་ཆུ་ཤེབ་ད་ལུ་ལེ་བཞི་བེ་ཤིག་ཏི་ཡུ་ད་བེའུ་ད་ལུ་བེ་མ་སུབ་ད་ལུ་ཐུའི་ཤུག་ཏི་འཇོག་ད་ལུ་ཨཱ་ནི་ཟུ་མེ་གི་ང་ཅི་གུ་ལུ་ཕོབ།

ཁྱེད་ཀྱི་ཆོས་ལུགས་ང་ཆོས་ཡིན། རླབས་འདི་པའི་ཡུལ་ང་ཆོས་ཆོས་ལུགས་ཚུལ་འདི་པའི་ཡུལ་ང་ཆོས་ཆོས་ལུགས་སྒོ་དུང་འདི་པའི་ཡུལ་སྡེ་ར་བའི་ཆུ་ཆུ་རུ་ང་ཆོས་ལུགས་རྣམ་མ་སེམས་པའི་ཆ་བཞག་འདི་པའི་ང་ཆོས་ཆོས་ལུགས་རྣམ་སོ་བྱི་ལ་སྦོམ་ནག་འདི་པའི་ཆོས་ཀྱི་ང་ཆོས་ལུགས་རྣམ་མ་སེམས་མེད་ཀྱི་བཀའ་དྲིན་བཅངས་འདི་གུས་པའི་ང་ཆོས་ལུགས་ལག་ལེན་ཐབས་ཀྱིས་མི་གོ་ལ་བའི་ལས་བྱ་བཀའ་དྲིན་ཆེ་འདི་སྨན་ལམ་འདི་ཡུལ་ཤུལ་གྱི་མཚོན་ད་ཞུ་ནི་ཨ་མེན་ད་ཐང་ཆུ་ལུ་ཆེ་ཀ་ར་ལུ་ལས་བྱ་བཀའ་དྲིན་ཆེ་ས་ཞུ་ནི།